གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན་རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་གཟའ་འཁོར་འདི་གཞོན་སྐྱེས་དང་ཤེས་ཡོན་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུར་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད་ཨེ་དེ་རིང་གི་ལས་རིམ་ནང་ལ་ཡར་བགྲོ་གླེང་ཞུ་བའི་བརྗོད་གཞི་དེ་ད་བཙན་བྱོལ་བོད་མིའི་གཞིས་ཆགས་ཁག་གི་ནང་ལ་ཡོད་པའི་བོད་རིགས་གཞོན་སྐྱེས་ཚོ་ལ་ཡོང་འབབ་བསྐྲུན་ཐབས་ཀྱི་ཨེ་ལས་ཀའི་གོ་སྐབས་ཀྱི་ལས་གཞི་གཞི་རྒྱ་ཆེ་བ་ཞིག་འགོ་འཛུགས་གནང་ཡོད་པ་དེའི་སྐོར་ལ་ཡིན། ཨན་དེ་རིང་གི་བརྗོད་གཞི་འདིའི་ཐོག་གླེང་མོལ་གནང་བར་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཡང་ལས་འཆར་དེ་སྤེལ་མཁན་གཙོ་བོའི་གྲས་བོད་པའི་གསར་གཏོད་ལས་འཆར་གྱི་འགན་འཛིན། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཟུར་པ་ཐུབ་བསྟན་བསམ་འགྲུབ་ལགས་ཡིན་ཐུབ་བསྟན་བསམ་འགྲུབ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་བདེ་ལགས།
ཐུགས་རྗེ་གནང་ད་རྣམ་པ་ཚོས་གསར་གཏོད་དང་ད་ག་ནང་བཞིན་བོད་མིའི་སྒྲིག་འཛུགས་དང།

དེའི་ལོ་དེ་ང་གཅིག་གསོལ་རས་རག་སོང། ཨ་འདིའི་སྐབས་དེར་ཀ་ན་གི་ད་དེ་བཞག་ག་རེ་བྱེད་ཡོད་ད། དེ་བ་ཅི་ད་གཞིས་ཆགས་རབས་འདི་འདྲའི་ནང་གཅིག་རང་ལྟ་སྐོར་གཅིག་འགྲོ་ཐུབ་ན་ཡག་པོ་འདུག་གཅིག་སེམས་འཚབ་དེ་ཡ་ད་གཞིས་ཆགས་འདི་ག་ལི་ག་ལི་གཅིག་སྟོང་པ་ཡིན་མི་ཡིན་ན། གར་སོང་རེད་བྱེད་འདྲ། ཕ་མ་ཡ་དེ་རེད་ཤ་བྱས་ཙང་དེ་འདྲས་འགྲོ་ཐུབ་ན་ཡག་པོ་འདུག་ཨ་ནི། འགྲོ་ཡ་ཡིན་པ་ཡིན་ན་དེ་དེའི་སྐབས་དེར་ང་རང་ཚོ་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་རེད། རིན་པོ་ཆེ་དང་བཀའ་མོལ་ཞུས་རིན་པོ་ཆེ་གསལ་པོ་མཁྱེན་གི་ཡོག་རེད་བྱས་ཙང་ཨ་རིན་པོ་ཆེར་བཀའ་མོལ་ཞུས་ཨ་རིན་པོ་ཆེ་གི་ངོ་སྤྲོད་ཀྱི་ཕྱག་བྲིས་ཅིག་གནང་གཞིས་ཆགས་གཞིས་འགོ་ཚོ་ཡ་ཨ་ནི་ང་དེར་མ་ཉིས་སྟོང་དྲུག་ལོར་ཡ་མ། གཞིས་ཆགས་དེ་བར་ལྟ་སྐོར་ཅིག་ཕྱིན། ཨན་ཏན་ཏན་ད་ང་གཞིས་ཆགས་དུས་རྒྱུན་རྒྱུས་སུ་སྐྱེལ་ཡོད་མ་རེད། དེས་མོ་གཉིས་བྱས་ཙང་ད་མཐོང་མི་དེ་ཡག་པོ་བྱུང་སོང། བྱས་ཙང་དེ་དུས་རང་ནས་ངས་གར་སོང་ང་རེད་ད། མཐོང་ཡག་བཞག་ད་དངོས་གནས་གཅིག་མ་བྱས་པ་ན་སྡུག་བཞག་བྱས་གཞིས་ཆགས་སྲ་བརྟན་གཞིས་ཆགས་སྲ་བརྟན་ཅེས་བཤད་ཀྱིན་བསྡད་ཅིག། ཐབས་ལམ་རུ་པོ་དངོས་གནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་པ་ཅིག་བྱེད་མ་ཐུབ་ན་འགྲིག་ས་མ་རེད་བསམ་བྱས། ཨ་ནི། རྒྱལ་བ་རིན་པོ་ཆེ་ཁེ་ན་ཌ་ཉིས་སྟོང་དགུ་ལ་ཡར་ཆིབས་བསྒྱུར་ཞིག་གནང་བ་རེད་ཨ་འདི་སྐབས་དེ་ཨ་ནི། རྒྱལ་བ་རིན་པོ་ཆེ་ད་ལྟ་དེ་ང་ཚོའི་ད་ལྟ་ངོ་ཤེས་པ་རུ་པོ་དེ་འདྲས་ད་ང་ཚོ་དུས་རྒྱུན་ནས CTC རྒྱབ་སྐྱོར་ཚོགས་པ་རོགས་ཞེས་ངས་དེ་ཚོར་ཡང་བཀའ་སློབ་ཞིག་གནང་པའི་སྐབས་ཡ་ད་ང་ཚོའི་ད་ལྟ་གཞིས་ཆགས་དེ་རྒྱས་དེ་ད་ག་ལི་ག་ལི་ཞིག་གར་སོང་མི་འབོར་གྱི་ཆ་ནས་དཀའ་ངལ་ཞིག་འཕྲད་ལས་ཀ་མེད་པ་ཞིག་གླ་ཆ་ཡག་པོ་ཡོད་པའི་དེ་འདྲའི་ཐོག་ལ་དཀའ་ངལ་ཞིག་འཕྲད་ཀྱི་འདུག་དེའི་ཐོག་ལ་ཁྱེད་རང་ཚོས་གཅིག་བསམ་བློ་ཞིག་བཏང་ཐུབ་ན་ཡག་པོ་འདུག་དེ་འདྲས་ཞིག་བཀའ་གནང་བྱས་དེ་དུས་ང་ཚོས་དཔལ་འབྱོར་འདུ་འགོད་བྱས་བྱས་དངུལ་རོབ་ཨའོ་རྩི་བྱུང་སོང་ཉིས་སྟོང་དགུ་ལ།

ད་ང་རང་གནས་སྟངས་འདི་རེད་ད་ད་སྡུག་རུ་སྡུག་རུ་ཕྱིན་པའི་ཤ་ལོང་བྱས་ཙང་ད་ཅི་ད་རིང་འདི་དུས་རྒྱུན་ང་རང་ཚོས་འདི་དང་མ་འདྲ་ད་རིང་དཔལ་འབྱོར་འདུ་འགོད་བྱས་ཏེ་ང་རང་ཚོ་ཕྱི་ནས་བྱས་པའི་ཡིན་དུས་ཅི་དཔལ་འབྱོར་དེ་ག་པར་བཏང་དགོས་དགོས་དོ་དེ་ཡང་ང་ཚོ་ག་རེ་ཟེར་དགོས་རེད་དབང་ཆ་ཟེར་ནས་མི་འདུག་ཅི། ཅིག་གིས། འདི་བྱེད་ཡག་འདི་ག་རེ་ཟེར་ཐོབ་ཐང་རབ་འདི་ཡོད་དུས་ཨ་ང་ཚོས་ད་ཡག་ཤོས་དེ་ད་ང་རང་ཚོའི་བཙན་བྱོལ་གྱི་ནང་ཡ་སྤྱི་ཚོགས་ཚང་མ་ཡ་གོ་སྐབས་ཅིག་འབུལ་བྱས་ད་རིང་ང་ཚོ་འདི་འདྲས་བྱེད་ག་རེ་ཟེར་དགོས་རེད་དཔལ་འབྱོར་གྱི་རྒྱབ་རྟེན་ད་འདི་རྒྱ་གར་གྱི་སྒོར་མོ་བྱས་ན་ཀ་རོར་གཅིག་གི་ཡོད་བྱས་ད་འདི་ཡ་ད་ང་ཚོས་འགྲན་བསྡུར་ཆེན་པོ་ཞིག་བྱེད་གི་ཡོད་རེད་འགྲན་བསྡུར་དེ་ག་རེ་དགོས་འདུག་ཟེར་ན། གཞིས་ཆགས་ཁག་ནང་ཡ་ལས་ཀ་གླ་ཆ་ཡག་པོ་ཡོད་པའི་ལས་ཀ་ཅིག་བསྐྲུན་ཐུབ་ཡག་བྱས། ཨ་ནི་དེ་ག་རེ་ཟེར་དགོས་རེད་ཉུང་མཐར་གཞིས་ཆགས་རེ་རེའི་ནང་ཡ་ཉུང་ཤོས་ལ་གཞོན་སྐྱེས་ཉི་ཤུ་ཙམ་ཞིག་ལ་ལས་ཀ་སྤྲད་ཐུབ་པ། ལས་ཀ་འདི་ང་རང་ཚོ་གཞོན་སྐྱེས་ཀྱི་བྱེད་བྱེད་ཡག་གི་ལས་ཀ་ཅིག་མ་གཏོགས་ཡང་ང་རང་ཚོ་གཞོན་སྐྱེས་ཀྱི་ལས་ཀ་བྱེད་འདོད་མེད་པ་དེ་འདྲའི་བསྐྲུན་དགོས་དེ་ནས་ཁོ་ཕན་ཡོང་ས་ཁེལ་མི་འདུག་ཨང། བྱས་ཙང་འདི་འདྲས་ཅིག་དགོས་ཀྱི་འདུག་ཨ། དེ་འདྲས་དེ་ད་ང་རེ་གཅིག་རེ་བ་ད་ང་རེ་གཅིག་གདེང་སྤོབས་ཟེར་ནས་མི་འདུག་ཏན་ཏན་ང་ཚོའི་སྤྱི་ཚོགས་ནང་ཡ་མི་འགའ་ཤས་བསམ་བློ་དངོས་གནས་ཡག་པོ་དེ་འདྲས་ཡོད་ཀྱི་རེད་བསམ་གྱི་འདུག་ད་དཔལ་འབྱོར་གྱི་རྒྱབ་རྟེན་མེད་པ་མ་གཏོགས་དཔལ་འབྱོར་རྒྱབ་རྟེན་བྱུང་ན་ལས་ཀ་ད་ང་ཚོས་གཞིས་ཆགས་རེ་རེ་ནང་ཡ་མི་ཉི་ཤུ་སུམ་ཅུར་ཡ་ཏན་ཏན་འདི་བྱེད་ཐུབ་རེད་བསམ་པའི་འདི་འདྲས་ཀྱི་གདེང་སྤོབས་ཡོད་མཁན་འདི་ད་རིང་ཐོན་ཐུབ་པ་ཡིན་ན། ངང། ཨ་ནི། ང་ཚོས་ད་ལྟ་དངུལ་འདི་ཕོན་ཆེན་པོ་གཅིག་འདི་ག་རེ་ཟེར་དགོས་རེད་ད་ད་ག་རང་ལ་དམིགས་ནས་རྒྱབ་རྟེན་ཡོང་རྒྱུ་ང་ཚོས་འདི་བྱས་པ་ཁོས་ཕན་ཐོགས་ཞུགས་རེད་བསམ་གྱི་འདུག། ལོ་ལེགས། ད་ག་ནང་བཞིན་ད། བོད་པའི་གཞིས་ཆགས་ཁག་ནང་ལ་ཡང་གཞོན་སྐྱེས་མང་པོ་ཞེ་པོ་ཅིག་ཡོད་རེད་ད་ལྟ་ང་རང་ཚོས་ཅིག་གི་གོ་སྐབས་བསྐྲུན་ཡག་འདི་ཨེ་ནི། རྒྱ་གར་སྒོར་མོ་ས་ཡ་བཅུ་བཙུགས་ཅིག་པའི་གསོལ་སྩལ་གྱི་ཐོག་ནས་ཨེ་ནི། ཡོང་འབབ་ཆེ་བའི་ལས་རིགས་འདི་འདྲའི་ཨེ་ནི་གཞོན་སྐྱེས་ཚོས་བྱེད་ཐུབ་པ་དང་ཨེ་ནི་འདི་འདྲ་བསྐྲུན་ཐུབ་མཁན་ཚོ་ལ་ཡ་ད། ཆ་ད་ད་མ་སོང་ན་དོགས་བྱས་ནས་རོགས་དངུལ་དེ་གནང་གི་ཡོད་རེད། བྱས་ཙང་ད་དེ་ཚོའི་ནང་ལ་ཨེ་ནི་དོ་སྣང་བྱེད་མཁན་དང་དེ་ཚོ་དང་ན་མཉམ་ཞུགས་བྱེད་ཐུབ་མཁན

གླ་ཆ་ཡག་པོ་ཡོད་པའི་ལས་ཀ་བསྡུ་འདི་བསྐྲུན་ཐུབ་ཡིན་ན་ཨ་ནི་ང་རང་ཚོ་ཚང་མ་ཕན་ཆེ་ཨ་ནི་ག་རེ་ཟེར་དགོས་རེད་ཁ་ཡོད་ལག་ཡོད་ཀྱི་ང་རང་ཚོའི་རེ་བ་དེ་གཞིས་ཆགས་ག་ལེ་ག་ལེ་ད་སྟོང་འགྲོ་གི་ཡོད་པ་འདི་ཨ་ནི་ག་རེ་ཟེར་ཉམས་གསོ་བྱེད་ལས་ཆེ་གཞིས་ཆགས་ནང་གཞོན་སྐྱེས་ཚོ

ད་ག་ལེ་ག་ལེ་འདི་བཏུང་སྟེ་ག་ལེ་ཉམས་རྒུད་རུ་ཕྱིན་པ་ཡིན་ན་གྱོང་དེ་ང་ཚོ་ལོ་མང་པོ་རྒྱ་གར་ཡང་རང་རེད་ཤག་བྱས་ཙང་ད་དེ་ད་རིང་གཅིག་ནས་ག་རེ་ཟེར་ང་རང་ཚོས་དེའི་སྐབས་དེར་དཔལ་འབྱོར་སྡུག་པོ་ཅིག་བྱས་རྒྱག་རུང་བྱས་དེ་ད་ཐུགས་རྩུབ་ཡོད་པ་དེ་ཅིག་སོ་སོས་ཅིག་བཞེངས་བྱས་བྱས་ད་དེའི་ཐོག་ལ་ཅིག་ཞབས་འདེགས་རུ་ཅིག་ཞུ་ཐུབ་པ་ཡིན་ན། བྱང་ནི་མི་བཟང་ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་ལས་བྱེད་པ་གཞན་དང་ཁོང་ཚོས་ཏན་ཏན་མཐུན་འགྱུར་རོགས་རམ་ཡག་པོ་གནང་གི་འདུག་ཨ་ནི་ཁྱེད་རང་ང་རང་ཆ་བཞག་ན་ང་ནི་ཚོང་པ་མ་རེད་ག་རེ་དེའི་ཐོག་ཤེས་ཀྱི་མེད་དེ་འདི་ཅིག་ཤེས་ངའི་ཚོ་ཡ་དེ་བྱས་བྱས་ད་དཔལ་འབྱོར་རུ་ཚར་ཅིག་ག་ལ་གང་བཟང་ཅིག་དངུལ་གྱི་དུས་བཞག་ཡོད་དུས་བསམ་པ་ཨ་ནི་ཅིག

སོ་སོའི་རེ་བའོ་རེ་བྱོས། ལ་འོང་དེ་འདྲ་ཡོང་གི་རེད་ད་ན་གཞོན་མང་པོ་ཅིག་ལ་ཡ་གཅིག་ནས་ལས་རིགས་དགོས་ཀྱི་ཡོད་རེད་ལས་རིགས་ནང་ནས་ད་དེང་སང་མིའི་ཤེས་བྱ་ཡོན་ཏན་དང་ལྡན་མཁན་གྱི་ན་གཞོན་མང་པོ་ཞེ་པོ་ཅིག་བྱས་ཙང་དེ་ཚོ་ལ་ཡ་སོ་སོའི་ཤེས་བྱ་ཡོན་ཏན་འཇོན་ཐང་བབས་པའི་ཨེ་ནི་གླ་ཆ་རག་དགོས་ཀྱི་ཡོད་རེད་བྱས་ཙང་ད་ལྟ་ང་རང་ཚོས་ཨེ་ནི་རོགས་དངུལ་གྱི་དེའི་ཐོག་ནས་དེ་ཚོ་གནང་ཐུབ་དང་བྱས་ཙང་ཞེ་དྲག་གི་གཅིག་གི་རླབས་ཆེ་བའི་ཏན་ཏན་སྤྱི་ཚོགས་ཀྱི་ཞབས་ཕྱི་དང་ཁ་ཡོད་ལག་ཡོད་ཀྱི་ཨེ་ནི་གཞིས་ཆགས་སྲ་བརྟན་ཡོང་ཡ་ལ་ཡ་ཐུགས་ཕན་གསོ་ཡ་ཅིག་རེད་ཤག་ཨེ་ནི་ད་ལྟ་ང་རང་ཚོས་ཀྱི་ད། ཐུགས་ལ་ཡག། སྙན་ཞུ་རྒྱབ་མཁན་རེད། གཞིས་ཆགས་ནང་ནས་ན་གཞོན་ཚོས་ཀྱི་ཐུགས་རེ་གནང་ཡག་དང་དྲི་བ་མང་པོ་ཅིག་ང་རང་ཚོར་སླེབས་བསྡད་པ་དེ་ཚོ་ཅིག་དགོངས་པ་བཞེས་པ་ཡིན་ན་ཨ་ནི་དེ་རིང་ང་ཚོས་གཞོན་སྐྱེས་དང་ཤེས་ཡོན་ལས་རིམ་དེ་བརྒྱུད་བྱས་ནས་ཨ་ནི་ནང་དོན་ག་རེ་འདྲ་པོ་གནང་འདོད་འདུག་ཨེ་ལགས། ཡོང། ད་ལྟ་ད་ག་རེད་ད་ང་རང་ཚོའི་གནས་སྟངས་དེ་ང་རང་ཚོ་བོད་པ་ད་ད་ལོ་དྲུག་ཅུ་ཕྱིན་ཚར་རེད་ད་འདུག་བལྟས་ཡིན་ན་དེ་ནང་ནས་གཞོན་སྐྱེས་ཚོ་དངོས་གནས་བསམ་བློ་ཡག་པོ་བཏང་པ་ཡིན་ན་ད་པཱ་ལགས་དང་ཨ་མ་ལགས་སྤོ་ལགས་རྨོ་ལགས་ཀྱི་འབྱུང་གི་ཡོད་ནས་མེད་ནས་ད་ལོ་འདི་ཙམ་གྱི་རིང་ལ་ག་རེ་བྱས་ཡོད་རེད་དངོས་གནས་ཀྱི་སྤོབས་པ་བྱེད་འོས་པ་ཅིག་རེད་ད། ད་མི་རབས་གསར་པ་ཞིག་སླེབས་དུས་ད་ཁོ་རང་ཚོའི་ངོས་ནས་བལྟས་ཀྱི་ད་ག་རེ་བྱེད་དགོས་དོ་མ་གཏོགས་ག་ཡིན་འཛམ་བུ་གླིང་བརྗེ་པོ་ཞེ་པོ་ཐེབས་བྱས་ད་ཕྱིས་སུ་ག་རེ་བྱས་པ་ཡིན་ནས་བརྗེ་པོ་ཐེབས་པ་འདི། ལྟ་གིན་ལྟ་གིན་ཨ་ནི་སོ་སོའི་ལས་ཀ་བྱེད་སྟངས་དེ་ག་རེ་བྱེད་དགོས་དོ་འདི་མ་གཏོགས་ཅིག་ང་རང་ཚོས་ཀྱང་ཅིག་ག་རེ་སོ་རེད་ཤི་གི་ཟེར་ནས་མི་འདུག་ང་ཚོའི་ཅིག་འཆར་ཅན་དེ་འདྲས་ཁྱོན་ཞིབ་འཇུག་རབ་ཅིག་མ་བྱས་པའི་འཆར་ཅན་བྱས་ཁོ་རང་རང་བྱེད་ཀྱི་བསྡད་ན་ཕན་གྱི་ཡོད་ནས་འདྲ་མེད་ནས་འདྲ་འདི་ཕན་གྱི་མི་འདུག་བསམ་གྱི་ད་འདི་དངོས་གནས་བསམ་བློ་ང་རང་ཚོས་ད་གཞིས་ཆགས་ཀྱི་བསྐྱར་གསོ་བྱེད་ཡ་གཅིག་པོ་ཙམ་མ་རེད། སྤྱིར་བཏང་ང་རང་ཚོ་བོད་པའི་ད་བོད་ཀྱི་གསོན་མ་གསོན་འཐབ་རྩོད་ཁོ་རའི་ཐོག་ལ་ཡང་ད་ག་རེ་བྱས་པ་ག་ཏོག་ད་ལྟ་བར་དུ་བྱས་ཅིག་རེད་འདིའི་ཐོག་ཐོས་པ་ག་རེ་བྱས་ཡོད་དོག་འདི་འདྲས་ཅིག་བསམ་བློ་གཏོང་ཡའི་དུས་ཚོད་ཅིག་རེད་ཟེར་བྱས་ཙང། ལོ་གཞོན་པ་ཚོས་དངོས་གནས་ཐུགས་བསམ་ཡག་པོ་བཞེས་བྱས།